དེ་སྔའི་སྲིད་འཛིན Donald Trump གྱིས་ད་བར་ཁོང་དེ་སྔ་སྲིད་འཛིན་གྱི་གོ་གནས་ཐོག་བཞུགས་པའི་སྐབས་སུ་བྱུང་བའི་ལས་དོན་ཁག་ཅིག་ལ་ཁྲིམས་ཐོག་ཉེས་འཛུགས་བྱ་བ་དེ་དག་ནི་ཚུལ་ལྡན་དང་ཁྲིམས་མཐུན་མིན་པར་ཁོང་དེ་སྐབས་སྲིད་འཛིན་ཡིན་པའི་ཆ་ནས་ཁྲིམས་བཤེར་ལས་ཆག་ཡང་ཡོད་རེད་ཅེས་བསྐྱར་ཟློས་ཡང་ཟློས་གནང་གི་ཡོད་ན་ཡང། ཁ་སང་གཟའ་མིག་དམར་ཉིན་འདི་ག་རྒྱལ་ས་ཝཱ་ཤིང་ཀྲན་ལ་རྟེན་གཞི་བྱས་པའི་དབུས་གཞུང་གི་ཞུ་འབོད་བསྐྱར་ཞུའི་ཁྲིམས་ཁང་གིས་སྲིད་འཛིན་ཟུར་པ Donald Trump ལ་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ལ་འཁྲུག་ལོག་གཏོང་བའི་ངན་གཤོམ་གྱི་ཐོག་ཉེས་འཛུགས་ཀྱི་ཁྲིམས་བཤེར་བྱ་རྒྱུར་ཁྲིམས་ཐོག་ནས་ཆག་ཡང་ཐོབ་རྒྱུ་མིན་པའི་ཐག་གཅོད་གནང་ཡོད་པ་རེད། དེ་ཡང་ཁྲིམས་དཔོན་གསུམ་ཅན་གྱི་ལྷན་ཚོགས་དེ་ཡིས་སྤྱི་མོས་ཀྱི་ཐོག་ནས་ཁྲིམས་ཐག་བཅད་དོན་ལ། སྐུ་ཞབས Trump གྱིས་གོང་ཞུས་ཀྱི་གྱོད་གཞིའི་ཐོག་ལ་ཁོང་ལ་ཁ་མཆུ་བཙུགས་ན་འགྲིག་གི་མེད་པ་དང། དེའི་རྒྱུ་མཚན་ནི་ཉེས་འཛུགས་བྱས་པའི་ཉེས་དོན་གྱི་བྱ་སྤྱོད་དེ་ཚོ་ནི་ཁོང་གིས་སྲིད་འཛིན་གྱི་འགན་དབང་བཞེས་པའི་ལས་དོན་དང་འབྲེལ་བ་ཡོད་པའི་ཆ་ནས་ཡིན་ཞེས་གསུང་གི་ཡོད་པ་དེར་ཁྲིམས་ཁང་དེ་ཡིས་ངོས་ལེན་མེད་ཅེས་ཁྲིམས་ཐག་བཅད་ཡོད་པ་རེད། དེ་ཡང་ཁྲིམས་ཁང་དེའི་ཁྲིམས་ཐག་བཅད་ཁྲའི་ནང་ལ། ནག་ཅན་གྱི་གྱོད་གཞི་འདིའི་ཐོག་ཁྲིམས་གཏུག་བྱེད་དོན་དེ་ནི། ནག་ཅན་གྱི་ཉེས་འཛུགས་ཕོག་པ་གང་ཟག་གང་འདྲ་ཞིག་དང་གཅིག་མཚུངས་ཀྱིས་དེ་སྔའི་སྲིད་འཛིན Trump ནི་མི་སེར་དཀྱུས་མ་ཞིག་ཆགས་ཡོད་པ་དེ་ཡིན། ཁོང་དེ་སྔ་སྲིད་འཛིན་གྱི་འགན་བཞེས་གནང་བའི་སྐབས་སུ་འཛིན་སྐྱོང་ལས་དོན་དང་འབྲེལ་བའི་ཐོག་ཁྲིམས་ཐོག་ནས་ཆག་ཡང་གང་ཡོད་སྲིད་པ་རྣམས་ད་ཆ་དེ་དག་མེད་པར་གྱུར་ཡོད་སྟབས། ད་ཆ་ཁོང་ལ་ཁྲིམས་གཅོད་བྱ་རྒྱུ་ལས་སྲུང་སྐྱོབ་བྱེད་ཐུབ་ཀྱི་མ་རེད་ཅེས་གསལ་ཡོད་པ་རེད། ད་རེས་དབུས་གཞུང་གི་ཞུ་འབོད་བསྐྱར་ཞུའི་ཁྲིམས་ཁང་གིས་དེ་སྔའི་སྲིད་འཛིན Donald Trump ལ་ཁོང་སྲིད་འཛིན་ལས་ཐོག་ཡིན་པའི་སྐབས་ཀྱི་གནང་སྒོ་ཁག་ཅིག་ཐེ་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དང་པོའི་ཚེས་དྲུག་གི་ཉིན་ཨ་མི་རི་ཀའི་གྲོས་ཚོགས་ཐོག་ཁོང་གི་རྒྱབ་སྐྱོར་བས་དྲག་ཟིང་བྱས་པའི་དུས་ཡུན་བར་གྱི་བྱེད་སྒོ་ཁག་གི་ཐོག་ཁྲིམས་ཁང་ནང་ཁ་མཆུ་རྒྱག་ཆོག་གི་ཡོད་པའི་ཐག་གཅོད་བྱས་པ་དེ་ནི་ཁྲིམས་དཔོན་ཚོས་ཐག་གཅོད་དེ་རིགས་བྱས་པ་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་པ་རེད། ཡིན་ནའི་ཐག་གཅོད་དེ་དག་ལ་བརྟེན་ནས་ད་ཆ་སྤྱི་མཐུན་ཚོགས་པའི་ཚོགས་ཁོངས་ཀྱི་སྲིད་འཛིན་ཟུར་པ Trump གྱིས་སླར་ཡང་ཁྲིམས་བཅད་དེའི་ཐོག་ལ་ཨ་མི་རི་ཀའི་ཆེས་མཐོའི་ཁྲིམས་ཁང་ནང་ལ་ཞུ་གཏུག་གནང་སྲིད་པ་ཡིན་རེད། གོང་ཞུས་ཀྱི་གྱོད་གཞི་དེའི་ཐོག་ཐོག་མར་བྱས་ན་ཁྲིམས་བཤེར་དེ་བཞིན་སྤྱི་ཟླ་གསུམ་པའི་ནང་ལ་གནང་རྒྱུ་བྱས་ཡོད་ན་ཡང། གཟའ་འཁོར་སྔོན་མའི་ནང་ལ་དེར་འཕར་འགྱངས་བཏང་ཡོད་པ་མ་ཟད། ད་ལྟའི་ཆར་ཁྲིམས་བཤེར་གྱི་ཟླ་དུས་ཚེས་གྲངས་གསར་པ་ཞིག་གཏན་འབེབས་བྱུང་མེད་པ་རེད། དེ་ཡང་གྱོད་གཞི་དེའི་ཐོག་ལ་ཁྲིམས་བཤེར་ག་དུས་བྱེད་མིན་ལ་ཆེས་གནད་འགག་གི་ཆབ་སྲིད་ཀྱི་མཇུག་འབྲས་ཡོང་རྒྱུ་ཡིན་འདུག་སྐུ་ཞབས Trump གྱིས། ཁྲིམས་བཤེར་གྱི་དུས་ཚོད་དེ་བཞིན་ད་ལོའི་སྤྱི་ཟླ་བཅུ་གཅིག་པའི་འོས་བསྡུའི་རྗེས་ཀྱི་བར་དུ་འཕར་འགྱངས་གཏོང་བའི་རེ་བ་བཅངས་གནང་གི་ཡོད་པ་རེད། དེའི་རྒྱུ་མཚན་ནི་གལ་ཏེ་འོས་བསྡུ་དེའི་ནང་ལ་ད་ལྟའི་ཆར་བྱས་ན། སྐུ་ཞབས Trump དང་ལས་ཐོག་སྲིད་འཛིན Biden གཉིས་དབར་གྱི་འགྲན་རྩོད་དུ་འགྱུར་ངེས་ཡིན་པར་བརྟེན། གལ་ཏེ་འོས་བསྡུ་དེའི་ནང་ལ་སྐུ་ཞབས Trump གྱིས་སྐུ་ཞབས Biden ལ་ཕམ་ཉེས་བཏང་སྟེ་སྲིད་འཛིན་རྗེས་མ་དེར་འོས་འདེམས་བྱུང་བ་ཡིན་ཚེ། ཁོང་རྒྱལ་ཁབ་ཀྱི་དབུ་ཁྲིད་ཀྱི་གནས་བབ་ཐོག་ཡོད་པའི་དབང་གིས་ཁོང་ནས་ཨ་མི་རི་ཀའི་ཁྲིམས་འཛིན་སྤྱི་ཁྱབ་ཆེན་མོར་ཁྲིམས་སྦྱོར་གྱི་ཁ་མཆུ་དེ་སྣང་མེད་གཏོང་བའི་བཀོད་ཁྱབ་གཏོང་སྲིད་པའམ་ཡང་ན་ཁོང་གིས་སྐུ་ཉིད་རང་ལ་ཉེས་པ་ཆག་ཡང་གཏོང་སྲིད་པ་བཅས་ཀྱི་གནས་སྟངས་སུ་འགྱུར་སྲིད་རྒྱུ་ཡིན་པ་རེད། གང་ལྟར་ད་རེས་དབུས་ཞུ་འབོད་སྐྱར་ཞུའི་ཁྲིམས་ཁང་གིས་དེ་སྔའི་སྲིད་འཛིན Donald Trump ལ་ཁོང་ཐོག་གྱོད་འཛུགས་བྱེད་པའི་འོས་བསྡུའི་གྲུབ་འབྲས་ལ་ཕྲུ་སློག་གི་ངན་བྱུས་བཤམས་པའི་གྱོད་གཞི་དེར་ཁྲིམས་གཏུག་བྱ་རྒྱུ་ལས་ཆག་ཡང་གཏོང་ཆོག་རྒྱུ་མིན་པའི་ཐག་གཅོད་དེ་ནི་ད་བར་ཁྲིམས་ཁང་དེ་ཡིས་ཐག་གཅོད་དེ་རིགས་བྱས་པ་ཐོག་མར་ཆགས་ཀྱི་ཡོད་འདུག། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།